ཡིན་ན་རྟག་ན་མ་བྱས་པའི་ཁྱབ་པ་དེ་བུམ་པའི་སྟེང་དུ་མེད་ཨ་ད་རེད་ད་ཡང་རྟག་ན་མ་བྱས་པའི་ཁྱབ་པ་དེ་བུམ་པའི་སྟེང་དུ་མེད་པར་ཐལ་རྟག་ན་མ་བྱས་པའི་ཁྱབ་པ་དེ་མི་མཐུན་དཔེ་ཁོ་ནའི་སྟེང་དུ་ཡོད་པའི་ཕྱིར། ཡོད་ཨ་ཡིན་པར་ཐལ་མི་མཐུན་དཔེ་ཁོ་ནའི་སྟེང་དུ་གྲུབ་ཡ་ཡི་ལྡོག་ཁྱབ་ཁོ་ལ་སྤྱིར་མཚན་གཞི་ཞོག་ཟེར་རྟག་ན་མ་བྱས་པའི་ཁྱབ་པ་དེ་བཞག་པ་ཡིན་པའི་ཕྱིར། ད་ཡིན་ན་བུམ་པ་ཆོས་ཅན་ཁྱོད་ཀྱི་སྟེང་དུ་ཟེར་ད་བུམ་པའི་སྟེང་དུ་རྟག་ན་མ་བྱས་པའི་ཁྱབ་པ་དེ་མེད་པར་ཐལ་རྟག་ན་མ་བྱས་པའི་ཁྱབ་པ་དེ་ཁྱོད་ཀྱི་སྟེང་དུ་མ་གྲུབ་པའི་ཕྱིར། ད་དེ་ར་བ་དེ་གཉིས་ན་ཁ་ཕར་ལོག་ཚུར་ལོག་གང་ཡང་གཅིག་པ་གཅིག་རྐྱང་རེད་ཀྱང། བུམ་པ་ལྔས་ལ་ཁེངས་ནས། ཁྱོད་ཀྱི་སྟེང་དུ་རྟག་ན་མ་བྱས་པ་དེ་མ་གྲུབ་པར་ཐལ་རྟག་ན་མ་བྱས་པ་དེ་ཁྱོད་ཀྱི་སྟེང་དུ་མ་གྲུབ་པས་མི་གཅིག་པ་དང་ཁ་ཤས་ལ་ཡང་འདི་འདྲའི་འདུག་ཨང། ཁྱོད་ཀྱི་སྟེང་དུ་རྟག་ན་མ་བྱས་པའི་ཁྱབ་པ་མེད་རྟག་ན་མ་བྱས་པའི་ཁྱབ་པ་ཁྱོད་ཀྱི་སྟེང་དུ་ཡོད་ཚེ་ཁ་ཕར་ལོག་ཚུར་ལོག་བྱེད་ཅིག་ཅིང་མཚམས་སྦྱོར་བ་དེ་མི་འདུག་ཨང་ད་ལྟ་འདི་གཅིག་པ་གཅིག་རྐྱང་ལ་བཏང་གི་འདུག་ཨང། བུམ་པ་ཆོས་ཅན་ཁྱོད་ཀྱི་སྟེང་དུ་ཟེར་ན་ཆོས་ཅན་བཙུགས་ན་རེད་མ་བཙུགས་ན་རེད་ཁྱོད་ཀྱི་སྟེང་དུ་ཟེར་ན་བུམ་པའི་སྟེང་དུ་རྟག་ན་མ་བྱས་པ་དེ་གྲུབ་པ་མི་སྲིད་པ་དེ་ཟེར་ན། བུམ་པའི་སྟེང་དུ་རྟག་ན་མ་བྱས་པའི་ཁྱབ་པ་དེ་མེད་ཨང་རྟག་ན་མ་བྱས་པའི་ཁྱབ་པ་དེ་བུམ་པའི་སྟེང་དུ་མེད་པས།

ད་དེ་གསུམ་པོ་དེ་ལ། གཅིག། བུམ་པ་ལྟ་བུའི་སྟེང་དུ། གཅིག་གཉིས་གཅིག་ཡོད་ཟེར་ལབ། ཁོའི་ནང་ན་གཅིག་མེད་ཟེར་ལབ་ན་དེ་ག་ག་རེད། ཁྱད་པར་འབྱེད་རྒྱུ་རྩ་བ་ཉིད་ནས་མེད་མཁན་གཅིག་ལ་ཁྱད་པར་འབྱེད་པ་རེད། ཁྱད་པར་འབྱེད་རྒྱུ་རྩ་བ་ཉིད་ནས་མེད་མཁན་གཅིག་ལ་ཁྱད་པར་འབྱེད་ཀྱི་ཡོད་ན། སྡོད་ས་རྩ་བ་ཉིད་ནས་མེད་མཁན་གཅིག་གང་དུ་སྡོད་བྱ་བདེ་ཆགས་ན་བསྡད་ཐུབ་ཀྱི་རེད་ཟེར་ལབ་དགོས་ད། ཁྱོད་རང་བསྡད་ས་རྩ་བ་ཉིད་ནས་མེད་མཁན་གཅིག་གི་སྟེང་དུ།

ཞེ་ན་མི་མཐུན་དཔེ་ནམ་མཁའ་ལ་ཁྱབ་པ་དེ། དངོས་ཤུགས་འཇལ་བའི་ཚད་མ་ཆོས་ཅན། མི་མཐུན་དཔེ་ནམ་མཁའ་ལ་སྦྱོར་བ་དེ་སྒྲུབ་ཀྱི་རྗེས་ཁྱབ་དངོས་ཤུགས་གང་རུང་ལ་རྟོགས་པ་དེ་གང་རུང་དུ་འཁྲུལ་བ་དང། ཁྱབ་པ་མི་འཛིན་གྱི་ཁྱབ་པ་མི་འཛིན་གྱི་རྟག་པ་ལ་མ་བྱས་པས་ཁྱབ་པའི་ཁྱབ་པའོ་ཞེ་ན། ཁྱབ་པ་མི་འཛིན་གྱི་ཞེས་ག་རེ་བྱས་པ་རེད། ན།

ཚད་མ་གཅིག་གི་དངོས་ཤུགས་ཀྱི་རྟོགས་བྱ་རྟོགས་ཚུལ་ཡིན་པས་མ་ཁྱབ་ན་ནི་དོན་གྱི་གོ་བས་ཅིག་ཤོས་ལ་དྲན་པ་ཡང་དག་སྐྱེ་བར་འགྱུར་ཞེས་པའི་གཞུང་དེ་དང་འགལ་ལོ། ཅེའོ། འདོད་ན་དོན་གྱི་གོ་བས་ཅིག་ཤོས་ལ་ཞེས་པའི་གཞུང་དོན་ཇི་ལྟར་ཡིན། ད་ཁོས་ལབ་པ་དེ་འགལ་གྱི་མི་འདུག་ཟེར། མི་འགལ་ག་རེ་ཟེར་ན་འདི་འདྲས་ཟེར་ཡ་མ་རེད་ཟེར། འདི་ཚེ་གཞི་གཅིག་གི་སྟེང་དུ་ཁྱབ་པ་གཉིས་མོ་དེ་ཚད་མ་གཅིག་སྐྱེ་བྲལ་གཅིག་གི་དངོས་ཤུགས་རྟོགས་བྱ་རྟོགས་ཚུལ་ཡིན་པ་དེ་གཞུང་གི་དོན་ལ་བཏང་གི་ཨོ་ར་པ་རང་ལོ། གཞུང་གི་དོན་ཟེར་ན་ཐ་ན་དོན་གྱི་གོ་བས་ཅིག་ཤོས་ལ་ཞེས་པའི་གཞུང་གི་དོན་དེ་གཞི་གཅིག་གི་སྟེང་དུ། ཁྱབ་པ་གཉིས་མོ་དེ་ཚད་མ་གཅིག་གི་དངོས་ཤུགས་རྟོགས་བྱ་རྟོགས་ཚུལ་ཡིན་པ་བཟོ་དགོས་ར་བ། ཁ་ཅིག་གིས་དེ་འདྲས་མ་རེད་གཞུང་གི་དོན་དེ་མ་རེད་ཟེར། ར་བ། གཞི། འདུས་མ་བྱས་ནམ་མཁའ་ལྟ་བུའི་སྟེང་དུ་རྟག་ན་མ་བྱས་པའི་ཁྱབ་པ་དེ་དངོས་སུ་རྟོགས་ཡོང་དུས་ཙང་བུམ་པའི་སྟེང་དུ་བྱས་ན་མི་རྟག་པའི་ཁྱབ་པ་དེ་ཚད་མ་དེ་ག་རང་གིས་ཤུགས་ལ་རྟོགས་པའི་དོན་རེད་ཟེར་བས་དང། དེ་ར་བ། བུམ་པའི་སྟེང་དུ། ག་རེ་སྟེང་དུ་དཔེར་ན་འདུས་མ་བྱས་ནམ་མཁའི་སྟེང་དུ་རྟག་ན་མ་བྱས་པའི་ཁྱབ་པ་དེ་དངོས་སུ་རྟོགས་པའི་ཚད་མ་དེ་ཉིད་ཀྱིས། འོ་ན་བུམ་པའི་སྟེང་དུ་བྱས་ན་མི་རྟག་པའི་ཁྱབ་པ་དེ་ཤུགས་ལ་རྟོགས་པ་དེ་གཞུང་གི་དོན་ཡིན་ཟེར་ལབ་དགོས་ཨ་རོ་བ། དོན་གྱི་གོ་བས་ཅིག་ཤོས་ལ་དྲན་པ་ཡང་དག་སྐྱེ་བར་འགྱུར་ཟེར་དུས་གཞུང་གི་དོན་དེ་དེ་ཡིན་ཟེར་ཡོད་ཨ་རོ་བ། དེ་རེད། ད་བྱས་ན་ད་གར། འོག་གི་དོན་གྱི་གོ་བས་ཅིག་ལ་ཇི་ལྟར་ཡིན་ཟེར་མི་མཐུན་དཔེ་ལ་ཁྱབ་པ་དེ་དངོས་ཤུགས་གང་རུང་ལ་འཇལ་བའི་དོན་མིན་གྱི། མིན་གྱི། ལྡོག་ཁྱབ་མི་མཐུན་དཔེ་ལ་ཡོད་པ་དངོས་སུ་གཞལ་ན། དེ་གར་འོག་མཐུན་དཔེ་བུམ་པ་ལྟ་བུའི་སྟེང་དུ་རྗེས་ཁྱབ་དེ་ཤུགས་ལ་རྟོགས་པ་དེ་འོག་གཞུང་གི་དོན་རེད་ཟེར་ལབ། ད་དེ་ཟེར་ན། འོ་ན་ལྷོ་ཁ་ན་སྟག་ཡོད་པ་མཇལ་བའི་ཚད་མ་དེ་གིས་ནི་བྱང་ཁ་ན་འབྲོང་ཡོད་པ་ཀོ་ཤུགས་ལ་རྟོགས་པ་དང། རྟོགས་པ་ཡིན་པ་དང་ཡག་ཡའི་ག་རེ་ཟེར་ན་གཞི་གཅིག་གི་སྟེང་དུ། རྟག་ན་མ་བྱས་པའི་ཁྱབ་པ་རྟོགས་ཡོང་དུས་ཚད་མ་དེ་རང་རང་གིས་གཞི་གཞན་དག་གཅིག་གི་སྟེང་དུ་ཁོའི་སྟེང་དུ་མ་གཏོགས་པ་གཞི་གཞན་དག་གཅིག་གི་སྟེང་དུ། བྱས་ན་མི་རྟག་པའི་ཁྱབ་པ་ཀོ། རྟོགས་པ་ཙམ་གྱིས་ཕན་གྱི་ཡང་མ་རེད་ཤུགས་ལ་རྟོགས་པ་རེད། ཤུགས་རྟོགས་ལ་མ་རྟོགས་ན་དེ་འདྲས་དང་ཡོང་གི་རེད་བ། ཚད་མ་ཅིག་ཅར་གཅིག་གིས་དེའི་སྟེང་དུ་དེའི་ཆོས་གཞན་དག་གི་སྟེང་དུ་གཞན་ཅིག་རྟོགས་པ་ཡོང་གི་ར་བ་ཀོ། ཚད་མ་གཅིག་གིས་དངོས་སུ་རྟོགས་ཡོང་དུས་ཙང་ཁོའི་ཤུགས་རྟོགས་དེ་ལ་གཞི་གཞན་གྱི་སྟེང་དུ་དེ་རྟོགས་པ་ཁོ་ཤུགས་རྟོགས་ལ་བཞག་ན་འོ་ད་ལྷོ་ཁ་ན་སྟག་ཡོད་པ་མཇལ་བའི་ཚད་མ་ཁོ་རང་རང་གིས་བྱང་ཁ་ན་འབྲོང་ཡོད་པ་ཁོ་ཤུགས་ལ་མཇལ་འགྱུར་བར་འགྱུར་རེད། འགྱུར་རོ། ད་གུས་ཨ་ལས་དེ་མ་རེད་ཁྱོད་རེ་བཏགས་སའི་ཚད་མ་གཅིག་ལ་རྟགས་སུ་བཏང་གི་འདུག་བ། ར་བ་དེ་བཏགས་སོང་ཡ་དེ། ཚད་མ་གཅིག་གིས་གཞི་གཅིག་གི་སྟེང་དུ་རྟག་ན་མ་བྱས་པའི་ཁྱབ་པ་རྟོགས་ཏེ་གཞི་གཞན་གྱི་སྟེང་དུ་ཚད་མ་དེ་རང་རང་གིས་ཤུགས་ལ་རྟོགས་པ་དག་བཏང་གི་འདུག་དེ་མ་རེད། དོན་གྱིས་གོ་བས་ཅིག་ཤོས་ལ་ཞེས་པའི་གཞུང་གི་དོན་དེ། ཚད་མ་ཁ་ཁ་བཞག་ནས། རྟག་ན་མ་བྱས་པའི། འདུས་མ་བྱས་ནམ་མཁའི་སྟེང་དུ་རྟག་ན་མ་བྱས་པའི་ཁྱབ་པ་རྟོགས་པའི་ཚད་མ་ཁོ། རྟག་ན་མ་བྱས་པའི་ཁྱབ་པ་དེ་དངོས་སུ་རྟོགས་ཡོང་དུས་ཙང། ཚད་མ་དེ་མ་ཡིན་པ་གཞན་དག་ཅིག་བཞག་ནས་བྱས་ན་མི་རྟག་པའི་ཁྱབ་པ་རྟོགས་པའི་ཚད་མ་གཞན་ཅིག་བཞག་ནས་ཁོ། བུམ་པའི་སྟེང་དུ། བྱས་ན་མི་རྟག་པའི་ཁྱབ་པ་དེ་ཤུགས་ལ་རྟོགས་པ་དེ་གཞུང་གི་དོན་རེད། འོ་ད་དེ་ཡིན་ན། བུམ་པ་རྟོགས་པའི་ཚད་མ་དེ་གིས། འོ། བུམ་པ་དངོས་སུ་མཇལ་ཡོང་དུས་ཙང། སྣམ་བུ་མཇལ་བའི་ཚད་མ་དེ་གིས་འོ་སྣམ་བུ་རྟོགས་པ་ཀོ་བུམ་འཛིན་ཚད་མའི་ཤུགས་རྟོགས་ལ་བཞག་དུས་ད་དེ་ནི་སྔོན་མ་བྱུང་བ་ཞིག་རེད། དངོས་ཤུགས་ཀྱི་རྟོགས་བྱ་རྟོགས་བྱེད་ཞེས་པ་དེ་ག་རེ་ལ་གོ་དགོས། ཚད་མ་གཅིག་ལ་སྦྱར་རྒྱུ་མ་གཏོགས་ཚད་མ་སོ་སོ་ལ་སྦྱར་ན་དངོས་ཤུགས་ཀྱི་རྟོགས་བྱ་རྟོགས་བྱེད་ལ་འཇོག་ཡག་ཅི་ཡང་ཡོད་མ་རེད་བ། ད་ལྟ་ཁོས་ལན་གོ་ག་རེ་བརྒྱབ་སོང། ཚད་མ་སོ་སོ་ལ་ལན་བརྒྱབ་པ་ཡིན་མི་སྲིད། ཚད་མ་སོ་སོ་ལ་ག་རེ་ཟེར་ན།

བུམ་འཛིན་གྱིས་བུམ་པ་མཇལ་བ་སྣམ་བུ་འཛིན་པའི་ཚད་མའི་ཤུགས་རྟོགས་སུ་འདོད་པ་ནི་སྔོན་མ་བྱུང་བ་ཞིག་ཡིན་ནོ།